དེ་བཞིན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་བོད་ཚེས་བཅོ་ལྔའི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དབུ་བཞུགས་ཐོག་སྟོན་པའི་སྐྱེས་རབས་ཀྱི་གསུང་ཆོས་སྩལ་གནང་མཛད་རྒྱུ་ཡིན་པ་དཔལ་ལྡན་དགའ་ལྡན་ཕོ་བྲང་གི་དྲ་རྒྱའི་ཐོག་གནས་ཚུལ་སྤེལ་གནང་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཆོ་འཕྲུལ་ཟླ་བའི་ནང་རྒྱལ་ཁབ་ཕྱི་ནང་གི་བསྒྲུབ་བྱ་ཁག་ལ་དགེ་ཚུལ་སློང་གི་བསླབ་སྡོམ་འབོག་སྩོལ་དབུ་འཛུགས་ཀྱང་གནང་ཡོད་པ་རེད།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ལོ་ལྟར་བོད་ཟླ་དང་པོའམ་ཆོ་འཕྲུལ་ཟླ་བའི་ནང། རྒྱུད་གྲྭ་སྟོད་སྨད་གཉིས་ཀྱིས་གཙོས་ཕྱོགས་མཐའ་ཁག་གི་དོན་གཉེར་ཅན་རྣམས་ལ་དགེ་ཚུལ་སློང་གི་བསླབ་སྡོམ་འབོག་སྩོལ་གནང་བཞིན་པ་ལྟར། ཟླ་བ་འདིའི་ཚེས་བཅུ་བདུན་ནས་དབུ་འཛུགས་ཀྱིས་རྒྱ་བལ་འབྲུག་གསུམ་གྱིས་གཙོས་ཇར་མ་ནི་དང་སོག་ཡུལ། ཨུ་རུ་སུ། ཨ་རི། ཝིཏ་ནམ་སོགས་ནས་ད་བར་ཉིན་གྲངས་གཉིས་རིང་དགེ་ཚུལ་གྱི་བསླབ་སྡོམ་འབོག་སྩོལ་གནང་ཡོད་པ་དང། དེ་རིང་ཕྱི་ཚེས་ཉི་ཤུ་ཉིན་ནས་དགེ་སློང་གི་བསླབ་སྡོམ་འབོག་སྩོལ་གྱི་ཉིན་ཐོག་མར་བསྒྲུབ་བྱ་དྲུག་ཅུ་ལྷག་ལ་དགེ་སློང་གི་བསླབ་སྡོམ་སྩལ་གནང་སྟེ་ཁྱོན་ཉིན་གྲངས་གསུམ་རིང་བསྒྲུབ་བྱ་ཉིས་བརྒྱ་བརྒལ་བར་དགེ་ཚུལ་སློང་གི་བསླབ་སྡོམ་སྩལ་གནང་མཛད་ཡོད་འདུག་ཅིང། དེའི་ཁོངས་དབྱིན་ཇིའི་གྲགས་ཅན་ཀེམ་བྷྲི་ཇི་གཙུག་ལག་སློབ་གྲྭ་ཆེན་མོ་ནས་འབུམ་རམས་པའི་སློབ་མཐར་ཕྱིན་ཅིང་སྦེང་ལོར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་དུ་སློབ་སྦྱོང་གནང་མྱོང་མཁན་རྒྱ་གར་གྱི་བུད་མེད་དགེ་རྒན་ཆེན་མོ་བ Kaveri Gill ལགས་ཀྱང་བཞུགས་སྒར་དུ་ཆེད་བཅར་གྱིས་དགེ་ཚུལ་མའི་བསླབ་སྡོམ་ཞུས་ཡོད་པ་རེད་འདུག་ལ། དགེ་ཚུལ་སློང་གི་བསླབ་སྡོམ་འབོག་སྩོལ་ཐོག་ལ་སོག་ཡུལ་དང་བལ་ཡུལ་ཁུལ། མོན། ལ་དྭགས། ཟངས་དཀར། སྤི་ཏི། འབྲས་ལྗོངས། རྡོར་གླིང། ཨ་སམ། ཁུ་ནུ། མི་རིག། འབྲུག་སོགས་ནས་བསྒྲུབ་བྱའི་ཞལ་གྲངས་ཧ་ཅང་གི་མང་པོ་ཕེབས་ཡོད་པ་དགེ་ཚུལ་དང་དགེ་སློང་གི་བསྒྲུབ་བྱའི་རེའུ་མིག་ཐོག་གསལ་ཡོད་པ་རེད་འདུག་དེ་དང་སྦྲགས་སང་ཉིན་དགེ་སློང་གི་ཉིན་གཉིས་པའི་བསྒྲུབ་བྱ་རྣམས་ལ་བསླབ་སྡོམ་བསྩལ་གནང་མཛད་རྒྱུ་སོགས་ཡོད་པ་རེད་འདུག།
རྒྱལ་ཁབ་འདྲ་མིན་བརྒྱ་དང་བདུན་ཅུ་ལྷག་གི་མཉམ་ཞུགས་ཡོད་པའི་ཨོ་གླིང་རྒྱལ་ཡོངས་རིག་གཞུང་སྣ་མང་དུས་ཆེན་ནང་བོད་མི་ཚོས་མཉམ་ཞུགས་དང་སྦྲགས་རྣམ་པ་འདྲ་མིན་གྱི་ཐོག་ནས་བོད་དོན་དྲིལ་བསྒྲགས་གནང་ཡོད་པ་རེད། དེ་ཡང་ཟླ་བ་འདིའི་ཚེས་བཅུ་དྲུག་ནས་འགོ་འཛུགས་ཀྱིས་ཉིན་གྲངས་གསུམ་རིང་འཚོགས་ཟིན་པའི་ཨོ་གླིང་རྒྱལ་ཡོངས་རིག་གཞུང་སྣ་མང་དུས་ཆེན་ཐོག་ཨོ་གླིང་ཁུལ་དུ་གནས་སྡོད་བྱེད་མཁན་གྱི་བོད་མི་རྣམས་ཀྱིས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་འཁྲབ་སྟོན་དང་ཞལ་ཟས་དེ་བཞིན་ཐུ་མི་སློབ་གྲྭའི་དགེ་སློབ་རྣམས་ནས་བོད་ཀྱི་རྒྱལ་དར་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་བསྣམས་ཏེ་འགྲེམས་སྟོན་དང་བཀྲ་ཤིས་ཞོལ་པ་བཅས་ཀྱི་སྒོ་ནས་འགྲེམས་སྟོན་ཞུས་འདུག་སྐབས་དེ་ཨོ་གླིང་རྒྱལ་སའི་ཁུལ་གྱི་སྤྱི་ཁྱབ་བློན་ཆེན Andrew Barr མཆོག་གིས་བོད་མི་ཚོའི་འགྲེམས་སྟོན་སོགས་ལ་གཟིགས་ཞིབ་གནང་བ་དང། ཁོང་གིས་བོད་མི་རྣམས་ཀྱིས Canberra སྤྱི་ཚོགས་དུ་ཞབས་འདེགས་ཞུ་བར་ཐུགས་རྗེ་ཆེ་ཞུས་གནང་འདུག་དེ་བཞིན་ཨོ་གླིང་བོད་ཀྱི་རིག་གཞུང་ལྟེ་གནས་ཁང་ནས་ཀྱང་དུས་སྟོན་ཐོག་མཉམ་ཞུགས་གནང་སྟེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཕྱག་དེབ་འགྲེམས་སྤེལ་དང་བོད་ནང་གི་ཛ་དྲག་གི་གནས་སྟངས་སོགས་ཀྱི་སྐོར་མང་ཚོགས་ལ་ངོ་སྤྲོད་གནང་ཡོད་པ་མ་ཟད་སྐབས་དེ་དུས་སྟོན་ཐོག་ཨོ་གླིང་སྐུ་ཚབ་དོན་གཅོད་ལས་ཁང་གི་ལས་བྱེད་རྣམས་ཀྱང་མཉམ་ཞུགས་གནང་ཡོད་པ་རེད་འདུག། རྒྱ་ནག་དང་ཐའེ་ཝན་གཉིས་ཀྱི་བར་དུ་དབྱེ་མཚམས་གསལ་པོ་མེད་པའི་ས་མཚམས་ནས་རྒྱ་ནག་གཞུང་གིས་ཐའེ་ཝན་གྱི་ས་ཁོངས་བདག་དབང་ཟ་སེམས་ཀྱི་རེ་ངན་བཅང་བཞིན་ཡོད་པ་རེད།
ཉེ་བའི་བདུན་ཕྲག་འགའ་ཤས་ནང་རྒྱ་ནག་གིས་ཐའེ་ཝན་མཚོ་འགག་ཕྱོགས་གཉིས་བར་གྱི་ཡུན་རིང་གི་གནས་བབ་ལ་འགྱུར་བ་གཏོང་རྒྱུའི་འབད་བརྩོན་ཇེ་ཆེར་བྱེད་བཞིན་ཡོད་ཅིང། བྱེད་བབ་དེ་དག་གིས་ཐའེ་ཝན་མཚོ་འགག་གི་དཀྱིལ་ཐིག་གི་ཉེ་འགྲམ་དུ་གནམ་གྲུའི་འཕུར་ལམ་གྱི་ཁ་ཕྱོགས་བསྒྱུར་བ་དང། ཐའེ་ཝན་ཅིང་མེན་གླིང་ཕྲན་ཉེ་འགྲམ་གྱི་མཚོ་ཁུལ་དུ་རྒྱ་ནག་གཞུང་གིས་སྐོར་སྲུང་བྱེད་ཤུགས་ཇེ་ཆེར་གཏོང་རྒྱུའི་འཆར་གཞི་ཁྱབ་བསྒྲགས་བྱས་ཡོད་ཅིང། ཉམས་ཞིབ་པའི་བརྗོད་དོན་ལྟར་ན། རྒྱ་ནག་གཞུང་གི་བྱ་སྤྱོད་དེ་དག་གི་ཐོག་ནས། ཐེ་ཝན་མཚོ་འགག་དེ་རྒྱ་ནག་གི་ཁྱབ་ཁོངས་སུ་གཏོགས་པའི་ཕུག་ལམ་གྲས་ཤིག་ཏུ་འགྱུར་ཐབས་བྱས་པ་ཙམ་མ་ཟད། ཉེ་འགྲམ་གྱི་མཚོ་ཁུལ་དེ་དག་ཐོག་ལ་ཐེ་ཝན་གྱི་བདག་དབང་ཉམས་དམས་སུ་གཏོང་ཐབས་ཤིག་དང་དེ་བཞིན་ད་ལྟའི་ཐེ་ཝན་གྱི་གཞུང་འཛིན། མང་གཙོ་ཡར་རྒྱས་ཚོགས་པའི་སྲིད་གཞུང་ལ་གནོན་ཤུགས་སྤྲོད་པའི་ཐབས་ཇུས་ཤིག་ཡིན་པ་འགྲེལ་བརྗོད་གནང་གི་ཡོད་པ་རེད། དེ་བཞིན་རྒྱ་ནག་གཞུང་གིས་ཉེ་ལམ་ནས་རྒྱ་ནག་དང་ཐེ་ཝན་གཉིས་ཀྱི་ས་མཚམས་ཀྱི་གནས་སྟངས་ཛ་དྲག་ཏུ་བཏང་བ་དེས། རྒྱལ་ཁབ་གཞན་ཁག་གིས་ཀྱང་རྒྱ་ནག་གི་བཙན་འཛུལ་གྱི་བྱེད་བབ་དེ་དོགས་ཟོན་སྔར་ལྷག་བྱེད་དགོས་པ་ཞིག་དང་མ་ཟད་ཁུལ་དེའི་འབྲེལ་ཡོད་ཀྱི་རྒྱལ་ཁབ་ཁག་མཉམ་འབྲེལ་གྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་པའི་རྣམ་པ་ཞིག་ཀྱང་ཆགས་སྲིད་པ་རེད་ཅེས་བརྗོད་བཞིན་ཡོད་པ་རེད་འདུག།
ཁ་སང་ཕྱི་ཚེས་བཅོ་བརྒྱད་ཉིན་མོར་ཨི་ཟི་རལ་གྱིས་པཱ་ལི་སི་ཐན་རང་བཙན་གྱི་རྒྱལ་ཁབ་ཞིག་བཟོ་དགོས་པའི་ཨ་མི་རི་ཀས་གཙོས་པའི་རྒྱལ་སྤྱིའི་རྒྱལ་ཁབ་ཁག་གི་འབོད་སྐུལ་ལ་མོས་མཐུན་བྱས་མེད་པ་རེད། དེ་ཡང་ཨིས་ར་ཨེལ་གྱི་སྲིད་འཛིན་བན་ཇི་མིན་ནེ་ཏན་ཡ་ཧུ་ཡི་སྣེ་ཁྲིད་འོག་ཨིས་ར་ཨེལ་གྱི་བློན་ཆེན་ལྷན་ཁང་གིས་གསལ་བསྒྲགས་ཤིག་སྤེལ་ཡོད་པའི་ནང་ཨིས་ར་ཨེལ་གྱིས་པེ་ལེ་སི་ཏིན་རྒྱལ་ཁབ་ལོགས་ཀ་ཞིག་བཟོས་ཏེ་མི་རིགས་དེའི་དཀའ་རྙོག་ལ་མཐའ་མའི་འགྲིག་འཇགས་བྱེད་དགོས་པའི་འབོད་སྐུལ་ལ་མོས་མཐུན་བྱེད་ཀྱི་མེད་ཞེས་བཤད་འདུག་ལ། རྒྱལ་སྤྱིའི་འབོད་སྐུལ་འདི་རིགས་ལ་མོས་མཐུན་བྱས་ན་འཇིགས་སྐུལ་རིང་ལུགས་ལ་རྒྱལ་ཁ་ཐོབ་པ་དང་མ་འོངས་བདེ་འཇགས་ལ་ཉེན་ཁ་ཡོད་པ་ཨིས་རལ་གྱིས་ནན་བརྗོད་བྱས་འདུག། གཞི་རྩའི་ཨིས་རལ་གྱི་ནུབ་ཕྱོགས་སུ་ཡོད་པའི Gaza ས་ཁུལ་དང་ཇོར་དན་གྱི་ནུབ་ཕྱོགས་སུ་ཡོད་པའི West Bank ཟེར་བའི་ས་ཁུལ་གཉིས་པེ་ལེ་སྟིན་གྱི་མངའ་སྡེ་གཉིས་ལ་ངོས་འཛིན་བྱས་ཏེ་པེ་ལེ་སྟིན་གྱི་དཀའ་རྙོག་ལ་འགྲིག་འཇགས་ཡོང་ཐབས་བྱེད་པའི་ལས་འགུལ་དེ་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་བཞི་ནས་བཟུང་འཕྲོ་སྐྱོང་བྱེད་མ་ཐུབ་པར་དེ་མུར་ལུས་ཡོད་པ་རེད།